ཚན་རིག་དང་སངས་རྒྱས་ཆོས་ལུགས་ཀྱི་རྩ་བའི་ཁྱད་པར་གྱི་སྟེང་གི་ད་སྔའི་ད་སྔ་ཡང་ན་ཕལ་ཆེར་ད་ལྟའི་ལོ་བཅུ་གྱི་སྔོན་གྱི་དེ་ནས་ཚན་རིག་གི་ཆོས་ལུགས་ཀྱི་ལྟ་བ་རྒྱ་གྱི་ཟེར་ན་ཧྥོ་ཅའོ་ཁེ་ཤོའི་རིག་འཛིན་གྱིས་དེ་མོ་ཟིག་དེ་ནས་བརྩམས་ཡོད་རེད་དེ་རྒྱ་ཡིག་གི་སྟེང་གི་བརྩམས་རེད་དེ་རྒྱ་ཡིག་གི་སྟེང་གི་བརྩམས་ནས་ན་དེའི་ནས་སྐབས་ན་དེ་ནས་འདི་ད་ཀྲུང་གོ་གི་ནང་བསྟན་མཐུན་ཚོགས་ཀྱི་ཚོགས་གཙོ་ཀྲའོ་ཕུའུ་ཁྲུའུ་དེ་ཁོང་གི་ཡང་དེ་ནས་ཅིག་ལྟ་ནི་རེད་དེ་ནས་ཚར་ཞིག་བལྟས་ཡིས་ད་ནི་རྗེས་མ་ཁོང་གི་མཚན་བྱང་ཟིག་ཡང་ད་རེ་བྲིས་ཡོད་རེད་དེ་ནས་རྗེས་མ་ད་འདི་ཅིག་ལྟ་ཚུལ་མི་འདྲ་བ་དེའི་ནང་མང་བོ་ཟིག་བཤད་ཡོད་ནི་རེད་ཡིན་ན་ཡང་ངའི་ད་རྩ་བ་གཙོ་བོ་ཟིག་གི་འདི་ཚན་རིག་གི་དེ་ལྟ་བ་འདིའི་ནང་ད་ཚན་རིག་འདི་རིག་པ་གསར་བ་ལོ་ཕལ་ཆེར་ད་རེས་ལོ་དྲུག་བརྒྱ་ཡར་མར་གྱི་མཚམས་ཀྱི་ད་རེས་ཡོང་ནས་ད་ནུབ་ཕྱོགས་ནས་གསར་དར་བའི་གི་ད་རེས་རིག་པ་གསར་བ་དེ་ཡིན་རེད། དེ་ནས་ནང་བ་སངས་རྒྱས་པའི་ཆོས་ལུགས་ཡིན་ན་ད་རེས་ཟེར་གྱི་ཡོད་རེད། འདི་ཟེར་སྲོལ་མི་འདྲ་བ་མང་བོ་ཡོད་ནི་རེད་ཕུག་ལུགས་པའི་ཡིན་ནི་ན་ད་ཉིས་སྟོང་ད་རེས་དགུ་བརྒྱ་ཡར་མར་རེད། དེ་ནས་སིང་ག་ལ་གི་རྩིས་དབང་དུ་བྱས་ནས་ན་དེ་ནས་ཉིས་སྟོང་ལྔ་བརྒྱ་ཡར་མར་གི་མཚམས་གི་ནས་དེ་ནས་ད་རེས་གི་ང་ཚོའི་འཇིག་རྟེན་གི་ཁམས་ན་དར་བའི་ནི་སངས་རྒྱས་ཤཱཀྱ་ཐུབ་པའི་ཆོས་ལུགས་འདིའི་ནང་ང་འཇིག་རྟེན་གི་ལྟ་བ་དང་ལས་རྒྱུ་འབྲས་གི་ལྟ་བ་ཆེས་མང་པོ་ཁྱད་པར་དུ་ཡང་ན་ཚན་རིག་ལས་ལྷག་པའི་ཁྱད་ཆོས་དང་ལྡན་པ་གི་དེ་ལྟ་ཚུལ་མང་བོ་ཟིག་ད་ད་རེས་གི་གསུངས་ཡོད་ནི་རེད་དེ་འདི་ཚོ་ལ་ད་རེས་གི་ཚང་མས་ཞིབ་མོར་ལྟ་རྒྱུ་བོ་གི་ད་རེས་གི་རེ་བ་ཡིན། ད་ཡིན་ནི་ན་ད་ཚན་རིག་དང་ནི་ཆོས་ལུགས་ཀྱི་མི་འདྲ་ས་དང་ནི་ཁྱད་པར་དུ་ཡང་ན་ཚན་རིག་གི་ཇི་ལྟར་བཤད་ཡོད་པ་ལྟར་དུ་ཆོས་ཀྱི་ནང་ན་ཡང་ན་རགས་རིམ་ཟིག་ཡོད་ཀྱི་དང་ན་ཆོས་ཀྱིས་ད་རེས་ཚན་རིག་ལ་འགྲེལ་བཤད་ཡག་པོ་ཐུབ་ཀྱི་དང་ཚན་རིག་གིས་ཆོས་ལ་ད་རེས་འགྲེལ་བཤད་ཡག་པོ་ཐུབ་ཀྱི་མེད་ཀྱི་སྐོར་གྱི་ནི་ནི་གནས་ཚུལ་འགའ་རེ་ད་རེས་བཤད་ཡོད་ཀྱི་རེད། ཁྱེད་རང་ལ་ཅི་བདེ་མོ།

还需要你们指点一二， 谢谢。
其实我们现在不管是安多藏、 卫藏、 康区， 应该有一个统一的普通话语言， 呃， 这样是呃是非常有必要的。 但这件事情的话呢， 有很多呃优质知识， 呃， 经过很长时间的呃反复思考过， 但是这个统一起来的话。 的确也是现在非常困难的， 包括我们现在新编的一些， 呃， 藏汉英文的这种统一的词典。 提统一的词典的时候呢， 也有昂多和康区极个别地方的话呢， 也是就是自己就是编出来。 这样以后的话， 你看文字上统一也是有相当困难的话， 更何况说是这个语言， 尤其是佛教的前弘呃后弘时期以来的话， 整个。 呃， 卫藏安多党已经变成了非常这个零散的这个部落。 这样的这个零散部落呢， 除非是有了一些政府的， 或者说是一些威望非常大的这种这个人呢， 呃， 就召集起来， 就是应该有通过比较特殊的呃这个手段来，

ཅིའི་ཕྱིར་ང་ཚོ་འཇིག་རྟེན་འདི་ལ་ཡོང་བ་ཡིན། ང་ཚོ་བཞི་སེམས་འདི་ལ་རྣམ་དག་གི་ཕྱིར་དུ་ཡོང་བ་ཡིན། སྨན་པ་དེ་ལ་ལུས་ཀྱི་སྨན་པ་དང་སེམས་ཀྱི་སྨན་པ་མང་པོ་ཡོད་རེད། དེ་འགའ་རེ་དེ་ད་རེས་སེམས་ཅན་གཞན་གྱི་ལུས་གསོ་བའི་ཆེད་དུ་ཡོང་བ་རེད། འགའ་རེ་དེ་ད་རེས་སེམས་ཅན་གཞན་གྱི་སེམས་གསོ་བའི་ཆེད་དུ་ཡོང་བ་རེད།

དེའི་སྟེང་ལ་དེང་སང་འདི་ན་ད་རེས་དེང་རབས་ཀྱི་རིག་གནས་འདི་ན་རྒྱ་སྨན་གྱི་ན་འདྲ་གི་བོད་སྨན་གྱི་ན་འདྲ་གི། ད་འདི་རྒྱ་སྨན་དང་གཙོ་བོ་ད་རྒྱ་སྨན་ཟེར་ནུབ་སྨན་རེད། དེ་ནས་དེ་གཉིས་ད་རེས་ད་ཀྲུང་ཡའོ་དང་ཞི་ཡའོ་དེར་རྒྱ་སྨན་དང་ནུབ་སྨན་ཟེར་དགོས་རེད། དེ་འདི་ད་དེ་དེ་ཚོ་ད་རེས་སྦྱང་རྒྱུ་དེ་གལ་ཆེན་པོ་རེད། རེད་ད་དེའི་སྟེང་ལ་ཡིན་ན་ད་ངི་ཆི་གི་ཀུན་སྤྱོད། ངི་ཆི་གི་བསམ་བློ་ཡག་པ་ཟིག་ཡོང་དགོས་ནས་ན་བོད་ཀྱི་བསྟན་བཅོས། དཔེར་ན་ད་རེས་ས་སྐྱ་ལེགས་བཤད་དང་ནི་དེ་བཞིན་དུ་རྒྱལ་པོ་ལུགས་ཀྱི་བསྟན་བཅོས། ཆུ་ཤིང་བསྟན་བཅོས། ད་འདི་མོ་ཚོ་ཐམས་ཅད་སྦྱངས་ཀྱིས་སོང་ན་ཧ་ཅང་ཡག་པོ་རེད། དེའི་ནང་གི་ཡང་ན་ཀུན་བཟང་བླ་མའི་ཞལ་ལུང་དང་ནི་བྱང་སེམས་སྤྱོད་འཇུག་ཆེན་མོ། འདི་ཚོ་སྦྱངས་ཀྱིས་སོང་ན་ང་ཆ་ག་བོད་གི་ཤེས་ཡོན་པ་ཡིན་ན་བོད་གི་རིག་གནས་པ་ཡིན་ན་ཧ་ཅང་གལ་ཆེ་བ་རེད། ཁྱད་པར་དུ་ཁྱེད་རྣམ་པ་ཚོ་ཡིན་ན། དེ་ནས་ད་འདིའི་སློབ་མཚམས་གྲོལ་ཡོད་དུས།

དེ་གི་སེམས་ལ་ཡང་དགེ་སེམས་ཡོད་པར་སྐྱེས་ནས་ད་སྔོན་ཆད་གཅིག་ཞེ་སྡང་ཅན་དང་ནི་དེ་བཞིན་དུ་ནི་གཞན་དང་འགྲོགས་མི་བདེ་པོ་མི་ཡིན་ན་ཡང་རྗེས་མའི་གནས་སྐབས་ན་ཚང་མ་ད་རེས་གི་དེ་ནས་དགེ་སེམས་ཅན་དང་ལྷག་བསམ་ཅན་སྤོབས་པ་ཅན་དེ་མོ་འོ་ད་རེ་འགྲོ་ཡོད་དོན་ཁུན་ཆེས་མང་པོ་ཡོད་རེད་དེ་ཡིན་ནའི་ན་ག་ཚོད་ད་རེ་ངི་ཆ་གི་བོད་གི་རིག་གནས་གི་རྩ་བ་འདི་གང་ན་ཡོད་རེད་ཟེར་ན་སློབ་གྲྭ་ཆེན་པོ་གི་ནང་ན་ད་གཞུང་ཐོག་གི་རྒྱ་གིས་ཟེར་ན་ལི་ལུན་གི་སྐོར་ད་ཁ་ཅིག་ཡོད་རེད། རེད་ད་ནི་རྩ་བ་འདི་ད་རེས་ཀྱི་ལག་ལེན་གྱི་སྐོར་ཡིན་ན་དགོན་པ་གྱི་ནང་ན་ཡོད་རེད་དེ་ནས་དགོན་པ་གྱི་ནང་གི་དེང་སང་ད་རེས་ད་དགེ་བཤེས་ཡིན་ན་འདྲ་མཁན་པོ་ཡིན་ན་འདྲ་རང་ཁེར་གྱི་གྲྭ་བ་དང་ནི་མི་སྣ་ད་རེས་ཀྱི་དེ་ལྷག་བསམ་ཅན་གྱི་མི་སུ་དང་སུ་ཡིན་ན་དེ་མོ་ཚོ་གྱི་ད་རེས་ཀྱི་ད་བྱ་བ་བྱེད་ལུགས་ད་ནི་སྤྱོད་པ་སྐྱོང་ལུགས་འདི་མོ་ཐམས་ཅད་ད་བལྟས་ནས་ན་རང་ཧ་ཅང་གྱི་ད་རེས་ཀྱི་ཕན་པ་ཡོད་ནི་རེད་མ་གཏོགས་ཟེར་མི་ཁྱེད་ཅག་གྱི་སློབ་མ་ཆེ་བོ་ཟིག་གྱི་ནས་ད་ཅིག་རི་དགོན་པ་གྱི་ཨ་ཁུ་ཆ་གིས་དེ་ཅང་ཤེས་ནི་མ་རེད་ཟེར་ནས་ན། ཨ་ཁུ་འགའ་རེས་ད་རེས་སྤྱི་ཚོགས་ཀྱི་སྟེང་ན་ཡང་ན་ཅིག་ཁྲིམས་དང་མི་མཐུན་པ་ཚུལ་དང་མི་མཐུན་པ་ཅིག་ད་ངི་ཆི་གིས་ཟེར་ནས་ཡིན་ན་ཁྱིམ་པ་སུན་འབྱིན་གི་བྱ་བ་བྱེད་གོ་ནི་བྱ་བ་སྤྱོད་པ་མི་ཡག་དོག་ག་འགའ་རེ་འགའ་རེ་ཡོད་གི་ཡོད་ནི་རེད་དོ་ཅིག་གནའ་ནས་ད་གི་བར་དུ་ནི་མེད་རྒྱུ་ཡིན་ནི་མ་རེད་རེད་ད་ནི་ད་མང་ཆེ་ས་བོ་ད་ནི་ཡང་ཅིག་དགོན་པ་དང་ནི་འདི་མོ་ཐམས་ཅད་ཀྱི་ནང་ན་བོད་ཀྱི་རིག་གནས་ད་གཏིང་ཕྱིན་པ་དང་ནི་ཧ་ཅང་ཟབ་པོ་ཡོད་ནི་རེད་ཆི་རེད་ཟེར་ན་ཁྱེད་རྣམ་པ་གི་ད་འདི་ན་རྒྱུད་བཞི་ད་བློ་ལེན་རྒྱུ་ཟེར་ན་ད་རྒྱུད་བཞི་བློ་ལེན་འདི་ཧ་ཅང་མཁས་པར་བརྩི་གི་ཡོད་ནི་རེད་འདི་མཚོ་སྔོན་མི་རིགས་སློབ་གྲྭ་དང་འདི་གསོ་རིག་སློབ་གྲྭ་འགའ་རེ་གི་ཡིན་ན་ད་རྒྱུད་བཞི་ཁ་ཚང་འདི་ད་རེ་གི་ཅིག་བློ་བུད་སོང་ནས་ན་སྒོར་མོ་སྟོང་ཕྲག་ལྔ་དྲུག་དེ་མོ་ཟིག་རེད་ད་ད་ངི་ཆི་གི་ནང་བསྟན་སློབ་གླིང་གི་སློབ་གྲྭ་ཟིག་དབང་དུ་བྱེད་ཀྱི་ཅན་ཟེར་ན་གཞུང་བཀའ་པོད་ལྔ་བོ་འདུལ་བ་དང་ནི་ཚད་མ་མངོན་པ་དེ་བཞིན་དུ་ད་རེ་ཤེར་ཕྱིན་ལ་སོགས་པ་གི་ནི་ནི་འདི་ཆ་ག་གི་རྩ་བ་དང་འདི་མོ་སྟེ་ཁྱེད་རང་དེ་རྒྱུད་བཞི་བློ་ལེན་རྒྱུ་ད་ཅིག་ཆེན་པོ་ཟིག་ཡིན་ནི་མ་རེད་རྩ་མདོ་ཆུ་མདོ་དང་ནི་རྒྱུད་བཞི་འདི་མོ་ཟིག་བློ་ལེན་རྒྱུ་བོ་འདི་ཧ་ཅང་ད་རེ་གི་ལས་སླ་པོ་ཟིག་ག་དགོན་པ་གི་ནང་གི་དེ་མོ་ཟིག་འཇོག་གོ་ནི་རེད་དེ་འདིར་དགོན་པ་གི་ནང་གི་ད་རེ་སློབ་གསོ་དེ་དང་ནི་སློབ་ཆེན་གི་ནང་གི་སློབ་གསོ་དེ་ལ་ད་རེ་གི་ཅིག་རྒྱ་ཆེ་ཆུང་གི་དབང་དུ་བྱས་ན་སློབ་ཆེན་གི་ནང་གི་སློབ་གསོ་དེ་དེང་རབས་གི་རིག་གནས་ཁྱབ་ཡོད་ཀྱི་གི་ཅིག་ཆེ་གི་ཡོད་ནི་རེད་དང། གཏིང་ཟབ་མི་ཟབ་གི་དབང་དུ་བྱས་ན་ད་དགོན་པ་གི་ནང་ན་ཡང་ན་ཧ་ཅང་ད་རེ་གི་གཏིང་ཟབ་མོ་གི་ནས་ནི་ནང་ཆོས་གི་སློབ་སྦྱོང་བྱེད་རྒྱུ་འདི་རེད་ཀུན་སྤྱོད་གི་སློབ་སྦྱོང་བྱེད་རྒྱུ་འདི་རེད་ཁྱད་པར་དུ་ཡང་ན་སྨན་གི་སྐོར་གི་སློབ་སྦྱོང་བྱེད་རྒྱུ་ན་ངས་ད་རེ་ད་རེ་གི་བཀའ་གི་གཟིགས་ཡོད་རེད་ཁྱེད་རྣམ་པ་ཚོ་རྒྱུན་ལྡན་གི་ནས་ནི་དེ་འདི་རང་ཡུལ་གི་ཕྱོགས་གི་ནས་ནི་ཅིག་སྨན་པ་མཁས་པ་སྨན་པ་དགེ་བཤེས་ད་འདི་མོ་ཐམས་ཅད་ད་ཉམས་མྱོང་མང་པོ་ཡོད་ནི་རེད། ཁྱེད་ཅག་གིས་ཧ་རུ་བལྟས་ནས་ན་འོ་ད་འདི་རང་ཡུལ་གྱི་སྨན་པ་ཟིག་ད་རེད་ད་སྨན་པ་ར་དགེ་བཤེས་འདྲ་གི་ད་ཅང་ཤེས་ས་མེད་གི་གོས་ཟས་ཚོ་ཅང་ཚི་མ་ཀོ་ནས་ད་ནི་འདིས་ཅང་ཡག་པ་ཟིག་ཡིན་ས་མེད་གའོ་བསམ་ནས་ཐང་ད་ན་ད་དི་ཆ་གི་ནང་ན་ཤི་རིག་གི་ངོ་མ་གི་ད་རིག་གི་རང་གི་ལེན་གྱི་མང་བོ་ཟིག་ད་ཡོད་ནི་རེད་དེས་ན་རང་ཡུལ་ཕྱོགས་སོང་བས་ཁྱི་རང་ད་ནི་སྨན་པ་ར་དགེ་བཤེས་ད་བླ་མ་ར་དགེ་བཤེས་ཆ་གི་འཚོ་བ་གི་ཁྲོད་ཀི་ནི་ནི་ད་གནའ་གཏམ་ད་ནི་སྒྲུང་གཏམ་བྱས་གི་བཞག་ན་ངི་ཆ་གི་ཁར་ས་ད་རེ་ཤི་ཡོང་པ་གི་ཡང་ན་ཧ་ལས་སྐྱིད་གི་ཉམས་མྱོང་ད་གོ་རྟོགས་མང་ཡོད་རེད་དཔེར་ན་ང་ཚོ་ཡིན་ན་ད་ང་ཅིག་དེང་རབས་ཀྱི་རིག་མྱི་བརྗོད་ན་དེང་རབས་ཀྱི་མ་ཡིན་དོ། གནའ་གི་མྱི་བརྗོད་ན་གནའ་གི་མ་ཡིན་པ་བར་མ་བར་སྐབས་ཅིག་རེད་ད་ན་ད་རྒྱུན་ལྡན་གྱི་ཁོམ་པ་ཡོད་དུས་ཀྱི་ང་ཆ་གི་ད་རིག་གྲོང་ཁྱེར་གྱི་ནང་གི་ཅིག་ཡ་རུ་དགེ་བཤེས་ཀྱི་ད་རིག་མི་སྐྱ་ཕོ་མོ་ད་ན་དགེ་བཤེས་ཀྱི་བླ་མ་ཆ་གི་རྩར་སོང་བས་ད་ན་ད་ཁོང་ཅག་གི་མི་ཚེ་གི་ཉམས་མྱོང་ད་ན་རིན་ཐང་གི་ལྟ་བ་ཐམས་ཅད་ད་ཕན་ཚུན་ད་རིག་དྲི་བ་དྲིས་ལན་རྒྱག་གི་ཡོད་ད་དེ་མོའི་ཁྱེད་རང་འདི་རི་ང་ཡང་ནི་གོ་བ་ལེན་རྒྱུ་ཧ་ཅང་ད་རིག་ཡག་པ་ཡོད་ཀྱི་ཟིག་རེད། དེས་ན་ཁྱེད་རྣམ་པ་ད་རུང་ལོ་ཆུང་བས་ན་རེད། ལོ་དེ་ཆུང་བས་ཁྱེད་རང་འདི་ཡང་ཅིག་ཤི་འོ་ད་ནི་འདི་མོ་ཐམས་ཅད་ད་ནི་ཅིག་མོས་པ་ཡོད་ནི་རེད་ད་ཡིན་ན་ཡང་ན་ཁ་ཕྱོགས་ཚོར་ས་བོ་དེ་ཡི་ཧ་ཟི་དུ་མི་གོ་ཁྱེད་རང་ནི་རེད་དཔེར་ན་ང་ཆ་གི་སློབ་ཆེན་གི་དགེ་རྒན་ཙིག་ཡིན་ན་ཁོང་ད་རེས་གི་བསམ་གྱིས་མི་ཁྱབ་པའི་ཡོན་ཏན་ཅན་རེད་ད་ཡིན་ན་ཡང་ང་ཆ་གི་རིག་གནས་འདིའི་དབང་དུ་བྱེད་ཀྱི་ཅན་ཙིག་ཡིན་ན་ཁོང་རྣམ་པ་ཚོ་ལ་སློབ་ཆེན་གི་དགེ་རྒན་གི་མིང་ཐོགས་ཡོད་ནི་མ་རེད་ད་ཡིན་ན་ཡང་སློབ་ཆེན་གྱི་སློབ་མ་ཐམས་ཅད་ཀྱི་སློབ་སྦྱོང་བྱས་ན་ཁོང་རྣམ་པའི་ཡང་ན་དེ་སྐབས་མདང་གི་སློབ་སྦྱོང་ཧ་ཅང་ཡག་པོ་བྱེད་ཀྱི་གི་ནས་ནི་དེ་མོ་གི་ད་རེས་ཀྱི་དེ་ཤེས་ཡོན་དང་ལྡན་པའི་མི་མང་བོ་ཟིག་དེ་ཁ་རྩི་དེ་རང་ཅག་གི་དམངས་ཁྲོད་ན་ཡོད་ནི་རེད་དེ་ཡིན་ནས་ན་རང་རང་སོ་སོ་གི་ས་ཕྱོགས་གི་ད་རེས་ཀྱི་ད་སྨན་པ་ར་དགེ་བཤེས་དང་བླ་མ་ར་དགེ་བཤེས་དགེ་བཤེས་དང་མཁན་པོ་འདི་མོ་ཐམས་ཅད་ཀྱི་མདུན་ན་སོང་བས་ད་ནི་ཆོས་ཁ་ཅིག་རེ་ཞུས་ཡི་ད་ནི་དེའི་ལོ་རྒྱུས་ཆ་ག་བསམ་བློ་བཏང་ནས་དཔྱད་འཛིན་ན་ཁྱོའི་མི་ཚེ་དེ་ལ་ཧ་ཅང་ད་རེས་ཀྱི་འགྱུར་ལྡོག་ཡག་འབྱུང་རྒྱུ་རེད་བསམ་གྱི་ཡིད་ཆེས་ཡོད།

ཁྱེད་རྣམ་པ་འདི་ན་ད་རེས་བོད་གི་ལུང་བ་མང་བོ་ཟིག་དང་རྒྱ་ནག་གི་གྲོང་ཁྱེར་འདི་ན་ལབ་ཤིག་གི་ཟེར་ནས་ན་གྲོང་ཁྱེར་པདྨ་ཅན་ཡང་ཟེར་བོ་རེད་ལབ་ཤིག་གི་ཟེར་ན་གྲོང་ཁྱེར་སྤོས་ངད་ལྡང་བ་ཡང་ཟེར་བོ་རེད་གང་ལྟར་ཡང་ན་རྒྱ་ནག་གི་ད་རེས་མི་ཚོགས་ཧ་ཅང་མང་བོ་གྲོང་ཁྱེར་འདི་མོ་ཟིག་གི་ནང་ན་འཚོ་བ་ད་རེས་སྐྱེལ་བཞིན་ཡོད་རེད་འཚོ་བ་འདི་ལ་སྐྱེལ་བཞིན་ཡོད་དུས་ང་ཚོ་མི་སུ་དང་སུ་ཡིན་ན་ར་ན་དེ་ནས་ད་རེས་གི་འདིའི་ཁོར་ཡུག་གི་ཤུགས་རྐྱེན་དུ་མི་འབྱུང་ཟེར་གྱི་ད་ཧ་ལས་ཀྱི་ད་རེས་དཀོན་མོ་ཡིན་ནི་རེད། ཁོ་རང་གི་ཤུགས་རྐྱེན་འདི་ངེས་པར་བྱང་གི་དངོས་སམ་བརྒྱུད་ནས་རིམ་གྱིས་རིམ་གྱིས་རང་གི་སེམས་ཀྱི་སྟེང་ལ་དེར་ཡོང་གི་ཡོད་ནི་རེད། དེ་ཡིན་ནའི་ན་ང་ཚོའི་བོད་གི་སློབ་མ་ཐམས་ཅད་ཀྱི་ནས་ནི་འདི་མོ་ཟིག་ཨ་ཐོ་ནས་ཁྱེད་རང་འདི་ད་ཆི་རེད་དགོས་ནི་རེད་ཟེར་ནས་ན། ངའི་ད་རེས་བླ་མ་སྐྱབས་རྗེ་འཇིགས་མེད་ཕུན་ཚོགས་འབྱུང་གནས་ཁོང་གི་ད་འདའ་ཁ་གི་ཞལ་ཆེམས་དེ་ཆི་གསུངས་ནི་རེད་ཟེར་ན། དེ་གི་ད་རེས་གི་རང་ཚུགས་མ་འཆོར་གཞན་སེམས་མ་དཀྲུགས་གསུངས་ནི་རེད། ད་དུང་ང་ཚོ་ཡིན་ཀྱང་ནམ་དུ་མི་ཚེ་གཅིག་གི་ནས་ནི་རང་གི་མདུན་མ་ཟེར་དགོས་ན་འདྲ་གི་རང་གི་མདུན་ལམ་ད་རེས་གི་ལམ་སྟོན་བྱེད་ཀྱི་ཟིག་ཡིན། ཆི་རེད་ཟེར་གྱི་ཟིན་ན་ད་རང་ཚུགས་མི་འཆོར་རྒྱུ་དེ་ངོ་མ་གི་ད་རིག་ང་ཆ་ག་བོད་གི་སློབ་མ་ཟིན་ན་ཅིག་བོད་གི་ད་རིང་འདི་ན་ཆས་གོས་ཟེར་གྱི་མེད་གི་དེ་བཞིན་དུ་སྐད་ཡིག་ཟེར་གྱི་མེད་གི་སྲོལ་རྒྱུན་རིག་གནས་ཟེར་གྱི་མེད་གི་དེ་གི་རང་གི་ད་རིག་བྱམས་དང་སྙིང་རྗེ་ལ་སོགས་པའི་དད་པ་སྙིང་རྗེ་ལ་སོགས་པའི་དེ་གི་ད་རིག་སེམས་གི་གཤིས་ཀ་རེད་ད་འདི་ཚོ་ཐམས་ཅད་དུ་ནི་དེ་ནས་ད་རྒྱ་ནག་སོང་ནས་ན་འདྲ་གི་དེ་བཞིན་དུ་དབྱིན་ཇི་སོང་ནས་ན་འདྲ་ས་ཆ་གང་དང་གང་བསྐྱོད་ཀྱི་ཅན་ཟིག་ཡིན་ན་རང་གི་ད་རིག་གཤིས་ཀ་དེ་ད་སྲོལ་རྒྱུན་དེ་འཆོར་མི་ཉན་གི་བསམ་རྒྱུ་རང་ཚུགས་མི་འཆོར་རྒྱུ་ད་ཧ་ཅང་གལ་ཆེ་བ་གཅིག་ཏུ་དུ་ཡིན་གྱི་རེད་བསམ་གི།

དེ་ལ་བརྟེན་ནས་ཁྱེད་རང་གཞན་སུ་དང་སུ་ཡིན་ན་ད་རེས་སེམས་འདི་མི་དཀྲུག་རྒྱུ་དང་གཞན་འགྲོ་བ་སེམས་ཅན་ཐམས་ཅད་ཕྱིར་ན་ང་ཆ་གི་ནང་པ་སངས་རྒྱས་པའི་ཆོས་ཟིག་ནས་བཟུང་སྟེ་ཚང་མ་དེ་ལ་ད་རེས་དེ་བྱམས་པས་སྐྱོང་ཟེར་ཁྱེད་རང་ད་ནི་དེ་གི་བྱང་ཆུབ་ཀྱི་སེམས་གི་ཡོངས་སུ་ད་རེས་དེ་གཞན་ཐམས་ཅད་སྐྱོང་ཟེར་གོ་འདྲ་ད་བརྟེན་ནས་ཁྱེད་རང་དེ་དུས་ཚོད་མ་ལྡོག་འཇོག་གི་ཅན་ཟིག་ན་རང་ནས་གང་བའི་བསྐུར་གོ་གི་ནས་ནི་ཚང་མས་ད་རེས་ནས་ནི། ཅིག་ནུས་པ་ག་རྩལ་འདོན་ཞུས་རྒྱུ་འདིར་ཤེས་ཀྱི་ཅན་ཟིག་ན་ངས་བལྟས་ན་ཅིག་མ་འོངས་གནས་སྐབས་ན་བྱ་བ་གང་དང་གང་ཡིན་ན་ར་ན་ང་ཆ་ག་འུ་བརྩེགས་འདུག་ཀྱི་འུ་དེ་ཡང་ཅིག་གཅིག་གི་མི་རིགས་ཀི་དབང་དུ་བྱས་ན་ར་ན་ཡི་ཧོ་ཟི་དེ་ཡོང་ནི་རེད་ཆོས་ལུགས་ཀི་དབང་དུ་བྱས་ནི་ཡིན་ན་ན་ཁ་རྩི་དེ་ར་བོད་ཀྱི་ཆོས་ལུགས་འདི་ངས་ད་རེས་ཟེར་གྱི་འུ་རེད་འཛམ་བུ་གླིང་གི་སྟེང་ན་ཡང་ན་ཧ་ཅང་ད་རེས་ངོ་མཚར་བ་དང་ཁྱད་ཆོས་ལྡན་པ་དེ་མོ་ཟིག་ཡིན་གྱི་འུ་འདི་ད་རེས་རིན་ཐང་དུ་ཡང་ན་མངོན་མཐོ་བའི་ཀི་རང་གི་རེད། ད་འདི་ཚོ་ཡིན་ན་ད་རེས་ཆེས་གལ་ཆེ་བ་རེད་བསམ་རྒྱུ། ད་འདི་བླ་མ་ཚང་གི་ད་རེས་ཞལ་གདམས་མཛད་ན་འདྲ་ཁོང་གི་ཞལ་ཆེམས་གི་གནས་སྐབས་སུ་བཞུགས་ཡོང་ནི་རེད་ང་ཆ་ག་ད་རེས་བན་དེ་ཆ་ག་ཡིན་ན་འདྲ་གི་ཁྱེད་རྣམ་པ་ད་རེས་བོད་ཀྱི་གཞོན་ནུ་ཚོ་ཚང་མ་ལ་ཡང་ན་ད་ཁོང་གི་ད་རེས་གི་སྙིང་བརྩེ་བ་ཆེན་པོའི་སྒོ་གར་རྗེས་སུ་གདམས་པའི་ཧ་ཅང་ད་རེས་རིན་ཐང་དང་ལྡན་པའི་ད་རེས་གི་དེ་མན་ངག་ཟེར་དགོས་ན་འདྲ་གི་དེ་ལྟ་བུའི་སྙིང་གཏམ་ཟིག་ཡིན་གྱི་རེད་བསམ་གི་ཚང་མས་དེ་ཐུགས་ལ་འཛིན་པར་ཞུ། མཁན་པོ་ལོ།

དེ་བས་མཁན་པོ་ལགས་ཀྱིས་འཕྲིན་ཕྱོགས་ནང་ལ་ཐུགས་ཁུར་གནང་རོགས་ཞུ། འདི་རིགས་གྲོགས་པོ་ཡང་ནི་མདོ་དབུས་ཁམས་གསུམ་ནས་ཡོང་བའི་ལྷོ་བུ་ཏག་ཏག་རེད། འོན་ཀྱང། རྒྱུ་མཚན། འོན་ཀྱང། མདོ་དབུས་ཁམས་གསུམ་སློབ་གྲོགས་ཚང་མ་ལྷན་འཛོམས་ཡོང་དུས་ཡང་ན་ཁ་བརྡ་བྱས་དུས་རང་ཉིད་ཀྱི་ཕ་སྐད་གཙང་མའི་ལམ་ནས་ཁ་བརྡ་མི་བྱེད་པས།

བསམ་ནུས་ནི་ཁྱེད་རྣམ་པ་གི་དེ་རིང་བོད་ཆས་མ་གོན་ནི་རེད། ཁྱེད་རྣམ་པ་བོད་ཆས་མི་གོན་རྒྱུ་དེ་ང་ལ་ཅི་རེད་ཟེར་ན་དེ་ལ་བསམ་འཆར་ཅི་ཡང་མེད། ཅི་རེད་ཟེར་ན་ཁྱི་ཁྱེད་ཀྱིས་བོད་ཆས་གོན་རྒྱུ་དེ་ངའི་འཆད་ཁྲིད་ཁོ་ན་གི་ཆེད་དུ་བོད་ཆས་གོན་ནི་ཡིན་ན་ངས་བལྟས་ན་ཡག་པོ་མ་རེད་བསམ་གི། རྒྱུན་རྒྱུན་ལྡན་གི་ང་ཆ་ག་བོད་པ་ཟིག་ཡིན་ནས་བཟུང་སྟེ་བོད་ཆས་གོན་རྒྱུའོ་ང་བོད་པ་ཡིན་ན་ངས་བོད་ཆས་མི་སྐྱུར་བསམ་རྒྱུའོ་འདི་ཤེས་ཡོད་ན

དེང་སང་ང་ཆ་གི་འཛམ་བུ་གླིང་གི་དབང་དུ་བྱེད་ཀྱི་ཅན་ཟིག་ན། དེ་ནས་འཛམ་གླིང་གི་ད་རེས་མི་རིགས་ཐམས་ཅད་ད་ནི་ནུབ་ཕྱོགས་ཀྱི་རྟ་ཡི་ཁྱི་རོང་བོ་དང་ནི་ནུབ་ཆས་གོན་གོ་ནི་རེད། དེ་ཡིན་ནས་ན་ང་ཆ་གི་བོད་ཀྱི་ཅིག་ཕྱི་ནང་ན་ཡོད་ནི་གི་ནས་ན་ཅིག་མི་མང་བོ་ཟིག་གི་ཡང་ན་སྐབས་དང་བསྟུན་ནས་ཐང་རེ་བོད་ཆས་གོན་གྱི་དང་ནི་ཐང་རེ་འཛམ་གླིང་གི་སྤྱིར་གི་གཤིས་ཀ་དང་ནི་བསྟུན་གི་ཡོད་ཀྱི་དེ་མོ་གནས་ཚུལ་མང་བོ་ཟིག་ཡོད་ནི་རེད། དེ་ཡིན་ནས་ན་ད་ངས་བལྟས་ན་དེ་རིང་ཁྱེད་རྣམ་པ་གི་བོད་ཆས་མི་གོན་རྒྱུ་འདི་ཐད་གི་ང་ལ་རང་ངོ་ནས་ཡིན་ན་ཡིད་ཕམ་ཅི་ཡང་མེད་རྒྱུན་ལྡན་གི་ཡིན་ན་བོད་ཆས་གོན་ན་ཧ་ཅང་ཡག་པོ་རེད་དེ་རེད་དོན་དག་གཉིས་པ་གི་ཡིན་ན་ད་དེ་རིང་ངས་མི་རིགས་གཞན་གི་སྐད་ཀྱིས་བཤད་རྒྱུ་འདི་གཙོ་བོ་ཁྱེད་རྣམ་པ་སློབ་མ་འགོ་འཛིན་ཚོ་ང་ལ་རེ་བ་རྒྱབ་ཡོད་ད་ནི་དེ་ནས་ད་རེས་གི

བཤད་པ་འདི་ཡང་ན་ཅིག་འཐུས་ཚང་ཡག་ཟིག་ཡོང་རྒྱུ་མ་རེད་དེ་ཡིན་ནའི་ན་ང་རང་ངོ་ཡིན་ན་ད་རེས་བོད་སྐད་ཀྱི་འཆད་ཁྲིད་བྱེད་ན་ཡང་ད་རུང་ཅིག་དེ་ལས་ཅིག་རྒྱ་སྐད་ལས་ཅིག་བོད་སྐད་ཀྱི་ཅུང་ཟད་དགའ་སེ་སེ་ཡིན་ད་ཡིན་ན་ཡང་ན་ཁྱེད་རྣམ་པ་སློབ་གྲྭ་ངོ་ཡིན་ན་ཡིན་གཅིག་མིན་གཅིག་གིས་ང་ལ་རྒྱ་སྐད་ཅིག་ཤོད་བརྗོད་ནི་རེད་དེ་ཡིན་ནའི་ན་ད་རྒྱ་ནག་གི་གྲོང་ཁྱེར་འདི་ནས་དེ་ནས་ངས་ད་རེས་གི་ད་རྒྱ་བླ་གི་ད་རེས་གི་དེ་ནས་རྒྱ་སྐད་ཀྱི་ནི་ཁྱེད་རྣམ་པ་ད་རེས་རྒྱ་སྐད་ཤོད་ཡོད་ནི་གོ་སློབ་མ་ཐམས་ཅད་ད་དེ་ནས་མི་ཤིག་ཐ་མི་ཀྱིར་སོང་ནས་རྟེན་འབྲེལ་དེ་མོ་འདྲ་ཟིག་རེད།
དང་པོ། ང་ནི་ཕ་ཡུལ་དཀར་མཛེས་ཁུལ་བྲག་འགོ་རྫོང་ནས་ཡོང་བའི་སློབ་མ་རེད། ངས་དེ་རིང་གི་དྲི་བ་གང་ཟེར་ན། ད་དེང་སང་སློབ་གྲྭ་ཆེན་འབྲིང་ཆུང་གསུམ་གྱི་སློབ་མ་མང་པོ་ཟིག་གི་རང་ཉིད་ཀྱིས་ཐུབ་དཀའ་བའི་ཚིག་རྩོམ་པོ་གསུམ་ཡང་ན་ཚིག་ཆེན་པོ་མང་ཕན་དེ་ཧ་ཅང་ཇེ་མང་ནས་ཇེ་མང་རེད། དེས་ན་ང་ཚོ་བོད་རང་གི་བཟང་ཆ་འདི་རེད་བསམ་གི་དང་ངན་ཆ་འདི་རེད་བསམ་གི་དེ་ལ། དེ་ནས་ང་ཚོ་ལ། ཆོས་ཚིག་གི་ཚིག་ཆེན་པོ་བརྗོད་བྱུང། ད།

རང་ཉིད་ཀྱི་ལས་ཀ་དེ་དང་མི་མཐུན་པའི་ལས་ཀ་དེ་མོ་ལས་ཀ་གཞན་པ་དཔེར་ན། དཔེ་ཆ་བཞག་ན་ད་རང་ཉིད་ཀྱིས་སྒྲུབ་མི་ནུས་པའི། ད་དོན་རེ་མ་དཔེ།

ད་སྤྱིར་ན་ངུ་ཚིག་གི་ད་རེས་བཤད་རྒྱུ་བོ་དེ་མོ་དང་འགའ་རེ་དུ་ངོ་མ་ད་རེས་ཀྱི་སྣབས་བཅད་དེ་ཁ་གི་ནང་མི་ཡོང་གི་དེ་མོ་མང་བོ་ཧོ་བཤད་གི་འདུག་ཅེས་ཡོད་ནི་རེད། ཡང་འགའ་རེ་དུ་མི་རང་ཉིད་ཀྱི་སྙིང་སྟོབས་མཚོན་པའི་ཕྱིར་དུ་རེད་བ། སྙིང་སྟོབས་མཚོན་པའི་ཕྱིར་དུ་ནི། ད་ལྟ་ཡིན་ན་མངོན་དུ་གྱུར་བ་ཧ་ཅང་དཀའ་མོ་ཡིན་ན་ར་ན་རྗེས་མའི་གནས་སྐབས་ན་རིམ་གྱིས་རིམ་གྱིས་མངོན་དུ་གྱུར་ཡོང་ནི། དཔེར་ན་ཁྱོད། སློབ་གྲྭ། ཆུང་ངུ་འགྲིམ་དུས་ཀྱི་ཁྱེད། རབ་འབྱམས་པ་དང་ནི་འབུམ་རམས་པ་གི་གོ་གནས་ཟིག་ད་རག་དགོས་ནས་ན་དཀའ་མོ་ཟིག་རེད་ད་འདི་ལྟ་བུའི་སྙིང་སྟོབས་དང་ཕུགས་འདུན་དེ་མོ་ཡོད་རྒྱུ་ཟིག་ཡིན་ན་མ་འོངས་གནས་སྐབས་ན་རིམ་གྱིས་རིམ་གྱིས་དེ་ཡང་ད་རེས་འབྱུང་འོང་རྒྱུ་དཔེར་ན་ང་ཆོ་གི་ནང་བ་སངས་རྒྱས་པའི་ཆོས་དབང་དུ་བྱས་ནས་ན་སེམས་ཅན་ཐམས་ཅད་དུ་ང་གཅིག་གིས་སྒྲོལ་ཟེར་འདུག་སྐྱེ་དུ་གཅིག་འགྲུབ་མི་སྲིད་པ་འདྲ་ཟིག་ནི་རེད་ད་ཡིན་ན་ཡང་ན་ཐེག་པ་ཆེན་པོའི་སེམས་བསྐྱེད་དུས་ད་ང་གཅིག་གིས་ནས་ནི་ཁམས་གསུམ་རིགས་དྲུག་ན་ཡོད་ནོ་སེམས་ཅན་ཐམས་ཅད་དུ་ཚང་མ་ད་ནི་ད་གི་ད་རེས་སངས་རྒྱས་ཀྱི་ས་ལ་འགོད་ནི་ཡིན་ཟེར་ཁྱེད་རང་དེ་མོ་གི་ད་རེས་ཀྱི་སེམས་བསྐྱེད་དགོས་ནི་རེ་དེ་དུ་ཡིན་དུས་ད་རེས་ཀྱི་ང་ཆ་ག་བོད་པ་གི་ད་རེས་སློབ་མ་ཚོ་ཡིན་ན་ར་ནི་ད་མི་རིགས་ཀྱི་ད་རེས་ཀྱི་ཕྱོགས་ཡིན་ན་ར་འདྲ་གི་ཆོས་ལུགས་ཀྱི་ཕྱོགས་ཡིན་ན་འདྲ་གི་རང་གི་ད་རེས་ཀྱི་རིག་གནས་ད་གང་གི་ཕྱོགས་ཡིན་ན་ར་ནི་གཅིག་ཧར་དེ་ན་འགྲུབ་ཐུབ་དཀའ་མོ་རུ་ཡིན་ན་ར་ནི།

ད་དེང་སང་བོད་ཀྱི་སློབ་མ་ཚོ་ཡིན་ན་ཡང་ང་ཆོ་གི་རྒྱུ་རྐྱེན་མང་བོ་ཟིག་གི་དབང་གིས་ཆ་ལུགས་ཡིན་ན་འདྲ་གི་སྐད་ཡིན་ན་འདྲ་གི་གཤིས་ཀ་ཡིན་ན་འདྲ་གི་འགའ་རེ་འགའ་རེ་དུ་ནི་དུས་གི་ད་ཅི་གི་འགྱུར་བ་འགྲོ་གི་ཡོད་རེད་དུ་ཧ་རུ་བལྟས་ན་ད་རེ་གི་མཐོང་ཆུང་མངོན་གྱི་གྲི་རེ་ད་ནི་ས་ཆ་གང་དང་གང་གི་ཡིན་ན་རང་རང་སོ་སོ་གི་ཅི་གི་བོད་པ་གི་རིག་གནས་འདི་གལ་ཆེ་བ་ཟིག་ཡིན་ནོ་དེ་དེང་སང་སློབ་མ་ད་རེ་སློབ་ཆེན་གི་སློབ་མ་ཡིན་ན་འདྲ་གི་སློབ་འབྲིང་ཡན་ཆོད་གི་སློབ་མ་ཐམས་ཅད་གི་ཧ་ཅང་གོ་ཡོད་ནི་རེད

དེ་ནས་ཁྱེད་རང་དེ་ད་འདི་ཚོའི་དངོས་གནས་དྲང་གནས་གི་ནས་ང་ཅག་གི་ཁྱོའི་གཟི་སྐྱེ་གི་ནས་བོད་ཡུལ་གི་ཁོར་ཡུག་གི་དབང་དུ་བྱས་ནས་ན་འདྲ་གི་འདི་ལ་ད་རེས་ཕུན་སུམ་ཚོགས་པ་ཟིག་ཡོད་ནི་ད་ན་བོད་གི་ད་རེས་གི་རིག་གནས་ད་ན་སྲོལ་རྒྱུན་ད་ན་འདི་མོ་གི་ད་ད་ཡང་ན་ཡང་མང་ཆེ་བ་ཟིག་གི་ནས་ན་འདི་ཧ་ལས་ཅིག་གི་ངོ་མཚར་ད་ན་ཧ་ལས་ཅིག་གི་ཁོང་རང་གི་སེམས་མ་ཕན་པ་ཐོགས་གི་ཡོད་རེད་ད་དེ་ཡིན་ནི་ཡིན་ན་ང་ཅག་གི་ད་རེ་བོད་པ་ས་བོད་པ་གི་ཡིན་ན་རིག་གནས་གཞན་དང་ན་རིག་གནས་སློབ་སྦྱོང་གཞན་དང་ད་དངོས་གནས་གི་ཤེས་དགོས་གི་ཡིན་ན་ཡང་ན་མི་རིགས་གཞན་གི་ད་རེ་གི་རིག་གནས་དང་ན་ཚན་རིག་དང་ན་དེང་རབས་དང་ན་གནའ་གི་རིག་གནས་དེ་ཆ་ག་སློབ་སྦྱོང་བྱེད་ཀྱི་ད་ན་དུས་ནང་སྐུ་གི་སློབ་མ་ཟིག་གི་ད་ང་ཅག་གི་སློབ་མ་ཟིག་གི་དབང་དུ་བྱེད་ཀྱི་བྱེད་འཛིན་ན་དངོས་གནས་དྲང་གནས་གི་བོད་གི་རིག་གནས་དང་ན་བོད་གི་ཆོས་ལུགས་འདི་ངས་སློབ་གྲྭ་གང་དང་གང་ཡང་ན་སོང་བ་ཤག་གི་ཡོད་སེམས་མ་ཡང་ན་དུ་ས་ནི་ཡིན་ཁར་ཚུ་དེ་རིང་བོད་གི་སློབ་མ་མང་བོ་ཟིག་གི

དེ་ཡིན་ན་ཁྱེད་རྣམ་པ་ཚོས་ད་རེས་དགག་པ་གཏོང་གི་ཡོད་མ་རེད་ད་ནི་ཧ་ཅང་དཀོན་ན་ཆོས་གི་དགག་པ་གཏོང་རྒྱུ་དང་འདི་མོ་ཚོ་ཐམས་ཅད་ད་ནི་དངོས་གནས་གི་ད་རེས་ད་ནོར་འཁྲུལ་ཟེར་དགོས་ན་འདྲ་གི་དེ་ནི་རང་གི་ཆོས་མི་ཤེས་ནས་ད་རེས་རྟགས་ཟིག་ཡིན་ནི་རེད་ངོ་མ་གི་ཆོས་དགག་པ་གཏོང་དགོས་ན་ཡིན་ན་དཔེར་ན་ད་རེས་དབུ་མ་འཇུག་པ་གཅིག་ཡིན་ན་འདྲ་གི་ད་དང་པོ་ད་རེས་དཔར་དུ་འགྱིབ་ཞིག་ནས་ནི་མགོ་གི་ད་རེས་གི་མཆོད་བརྗོད་གི་གནས་སྐབས་གི་ནས་ནི་ཚང་མ་ད་རེས་གི་དགག་པ་གཏོང་རྒྱུ་གི་དེ་བས་འགྲོ་རྒྱུ་འདྲ་རེད་དེ་མོ་ཚོ་གི་གསུང་འོང་ནི་རེད་དེ་ཡིན་ནི་ཡིན་ན་ཚང་མ་ད་རེས་ཁྱེད་རྣམ་པ་གི་བཤད་པ་ཕྱིར་སྒྲོ་དགོས་གི་ཟེར་གྱི་ཅན་ཟིག་ཡིན་ན་གཙོ་བོ་ང་ཅག་གི་བོད་གི་རིག་གནས་འདི།

ཤི་ཡོང་ཡི་ཧ་ཡོང་ནས་བཟུང་སྟེ་རང་གི་བོད་གི་རིག་གནས་འདི་རིན་ཐང་དུ་བཀོལ་ཁྱེད་རང་དེ་ས་ཆ་གང་དང་གང་ཡིན་ན་ང་ཚོ་མཉམ་དུ་འབྲེལ་རེས་བྱེད་དགོས་ནི་རེད་ཅི་རེད་ཟེར་ན་ང་ཅག་གི་བོད་པ་དེ་ས་ཆ་ན་ཨ་མདོ་ཡིན་ན་ཨ་མདོ་གི་ས་ཆ་དེ་ནས་ད་རིག་ད་བྲག་འགོ་ཡིན་ན་བྲག་འགོ་གི་ས་ཆ་ཚང་མ་ནང་གི་མཐུན་སྒྲིལ་མེད་ཁྱེད་ཧ་ཅང་ད་རེ་ཚོ་བ་རེད་ང་ཚོ་ནང་མ་ད་རེ་དཔེར་ན་འདི་ན་མི་རིགས་སློབ་གྲྭ་ཡིན་ན་ར་འདྲ་གི་དེ་ནས་སློབ་གྲྭ་ཆ་ག་གི་བོད་རིགས་ཚང་མ་ཡོད་ན་ར་ན་ང་ཅག་གི་ཚང་མ་གི་ནི་ནི་གཅིག་གཞན་ན་ཨ་མི་ཡིན་ཁྱེད་ད་དེ་མོ་གི་མཐུན་སྒྲིལ་མེད་ཡིན་ཁྱེད་རང་ངོ་ད་ཕྱི་ཕྱོགས་གི་རིག་གནས་དར་སྤེལ་དང་ནི།

讲的无常和委员呢， 对我的帮助很大。 但是有的时候现实生活中呢， 就是面对有些事情的时候， 自己还是容易发怒、 容易生气的那种。 我就想问一下， 当面对这些委员的时候， 如何更好的调节自己的心态来面对？
《 库财是人生 》 这本书呢， 是最近我写的一本书。 然后， 呃， 这本书， 我我以前写过很多书， 也翻译过很多， 但是呢， 啊， 好像那个销量都不是很高。 就是算是 《 库财是人生 》 呢， 啊， 这次卖的比较多的。 呃， 然后我是跟那个出版社这边签的合同， 就是不是我自己卖的， 然后赚来的钱呢， 不是我自己的。 但是呢， 我跟他们， 呃， 有签约一个合同， 呃， 《 苦才斯人生 》 里面呢， 主要讲一些佛教的道理， 呃， 跟我们藏民族的有些， 呃， 生活当中的一些， 呃， 做法啊， 就跟这个， 呃， 现代的一些语言来， 呃， 就描述， 呃， 就我的目的呢， 呃， 是我们藏地有很多值得学习的地方， 佛教里面有很多值得学习的地方， 但是这些道理呢。 应该是用一种现代人特别喜欢的， 呃， 语言和现代人特别喜欢的一种比喻和故事来， 啊， 描述就是我原来刚开始的动机是这样的， 呃， 那么你刚才说的， 呃， 这个无常或者是一些痛苦呢， 啊， 当然是我们照到自己的头上的时候呢， 如果你不能把它转为道用， 或者说你不能就是调整自己的心的时候呢， 还 是对你的这个生活不一定是有利的。 如果你从你一个方面来面对， 嗯， 这样的时候呢， 你应该是呃会有这个心得。 所以我最近呢， 就是经常用一句啊啊， 就是叫做是得失从缘， 呃， 心无增减啊， 就得失从缘。 所以如果用这个理念来的话呢， 可能啊， 确实这个无常呢， 在生活当中啊。 比如说， 我本来呢， 生活当中休息需求的很美好的一个对境， 但后来呢， 就是出现无常， 没有得到的时候呢， 你也是这个觉得随缘， 就是就没有什么。 然后呢， 本来是我的这个身体呢， 就是很健壮的， 但后来就是得一个病， 就是当我非常这个。 苦不堪言， 在这个时候呢， 我也想， 就是我这个是应该是有因缘的， 应该我得到这样的病， 也许对我的这个生活、 人生更有意义的。 从另一个角度来， 就是进行思考。 所以我今天就是说， 我虽然不是医学专业的， 但是我作为一个呃佛教徒的呃角度来给你们就是讲一下佛教的知识， 也许你们从医学的角度来。 哎， 就看的时候呢， 就是你你一个这种收获。 所以我们任何一个东西呢， 其实它是一种多元性的， 那么有不同的这个侧面、 不同的角度来就是测度一件事情的时候呢， 自己在从中也会有一些感悟。 所以我们人生当中， 人们都希望是快乐， 但不可能永远都是快乐的。 也许当你痛苦的时候， 从痛苦的这个面上面， 你会也许可能寻找就是更有意义的事。

སྐྱེ་བ་སྔ་ཕྱི་འདི་ནང་ཆོས་ཀྱི་ནང་གི་ཧ་ཅང་ལྟར་གལ་ཆེ་བོ་ཟིག་རེད། དེ་ཡིན་ན་ཁྱེད་རྣམ་པ་དེང་རབས་གི་སློབ་མ་ཚོ་ཐམས་ཅད་ཀྱིས་ན་སྐྱེ་བ་སྔ་ཕྱི་གི་ཐད་དུ་ཅིག་དོགས་པ་ཡོད་ན་ད་ན་དེ་བཞིན་དུ་ནི་ད་སྐྱེ་བ་སྔ་ཕྱི་དེ་ཅིག་འཐད་མི་འཐད་གི་བསམ་ན་འདི་ཕལ་ཆེར་ཡོད་ཤས་ཆེ། སྔོན་ཆད་ཀྱི་གནའ་སྔ་མ་གི་བོད་གི་སྲོལ་རྒྱུན་གྱི་དབང་དུ་བྱས་ན་ཕལ་ཆེ་བ་དང་ཁོར་ཡུག་དང་ནི་སློབ་གསོ་གི་དབང་གིས་ནས་ན་སྐྱེ་བ་སྔ་ཕྱི་དེ་ཁས་མི་ལེན་དག་ཟིག་དེ་ཡོད་ནི་མ་རེད། དེང་སང་ཡིན་ན་ད་མཚོ་སྔོན་ཕྱོགས་ན་ཡིན་ན་འདྲ་གི་ས་ཆ་གཞན་འདྲ་གཞན་འདྲ་ན་དབུ་བསྐོར་སློབ་མ་ཚོས་ཡིན་ན་ད་སྐྱེ་བ་སྔ་ཕྱི་ཁས་ལེན་ནི་མ་རེད་ཟེར་བ་གོ། ད་སྐྱེ་བ་སྔ་ཕྱི་ཁས་མི་ལེན་ན་རང་ང་ངས་ཁས་མི་ལེན་ཟེར་ནི་ཙམ་ཟིག་གིས་ཉན་ནི་མ་རེད་དེ་ལ་རྒྱུ་མཚན་ཡོད་པར་དགོས་ནི་རེད། དེ་ཡིན་ནི་ཡིན་ན་ང་ཅག་གི་ད་རེས་ཀྱི་སེམས་ཟེར་གི་འདི་ཅི་ལྟར་ཞེ་ན་ད་རེས་ཀྱི་ད་ཁུར་དོར་ད་ནི་ད་རེས་ཀྱི་དེ་བཞིན་དུ་ནི་འགའ་རེ་ཀྱི་ཟེར་ན་རླུང་མཁྲིས་བད་ཀན། རླུང་མཁྲིས་བད་ཀན་ནས་ད་རེས་བྱུང་བ་ཡིན་ཟེར་མཁན་ཡང་ཡོད་ནི་རེད། འགའ་རེ་གི་ཟེར་ནི་ཡིན་ན་ད་འདི་ན་ཀླད་ཆེན། ཀླད་པ་གི་ད་རེས་བྱུང་བ་ཡིན་ན་ཟེར་གི་ཡོད་ནི་རེད། འགའ་རེ་གི་ཟེར་ནི་ཡིན་ན་ད་སྙིང་ལས་ད་རེས་བྱུང་བ་ཡིན་ཟེར་དེ་ནི་གང་ལྟར་ཡང་ནི་བེམ་པོ་གི་ད་རེས་ད། དེ་ནས་ས་ཆུ་མེ་རླུང་གི་ནས་ནི་འབྱུང་བ་བཞི་གི་ཡོང་ནི་ཡིན་ཟེར་ནི་ན་ད་དེ་གཏན་ནས་འགྲིག་གི་ཡོད་ནི་མ་རེད།

ད་ལུས་པོ་ལས་བྱུང་ནི་ཡིན་ན་ལུས་པོ་ད་རེས་རྟག་པ་ལས་བྱུང་བ་རེད་ད་ནི་དེ་མི་རྟག་པ་བྱུང་བ་རེད་ཟེར་དགོས་རེད། ད་རྟག་པ་ལས་བྱུང་ནི་ཡིན་ན་རྟག་ཏུ་ཡོད་པ་དང་མེད་པར་ཐལ་ཟེར་རེད། གལ་ཏེ་ད་རེས་མི་རྟག་པ་ལས་བྱུང་ནི་ཡིན་ནི་ཡིན་ན་ད་ད་རེས་བེམ་པོ་གི་ད་རེས་ཆ་ཤས་ལས་བྱུང་ནི་རེད་ད་བེམ་པོ་ད་རེས་ཆ་རི་རོ་ཁ་ཚང་ནས་ཡོང་ནི་རེད་ཆ་རི་རོ་ལས་ཡོང་ནི་ཡིན་ན་ད་རེས་ད་སེམས་ཟེར་གི་འདུག་ཀྱི་འདི་ནི་ད་རེས་ལུས་པོ་གི་ཆ་ཁ་ཚང་མི་ཚང་ནི་ཟེར་ག་སེམས་ཡང་མི་ཚང་བར་ད་རེས་སྐྱོ་རུ་སྐྱོ་ཉོ་གི་ཟེར་དགོས་རེད།

ད་མི་ནི་ཁ་རྩང་དེ་རིང་ད་རེས་ནུབ་ཕྱོགས་གི་ནས་ནི་འདི་ན་ད་རེས་ཐ་ཁི་པོ་སི་ཐ་ཁི་རབ་འབྱམས་པ་ཟེར་གི་འདུག་ཀྱི་ཁོང་ད་ནི་དེ་ནས་ད་རེས་སི་ཏི་ཝན་སན་སི་ཏི་ཝན་སན་ཟེར་གི་འདུག་ཀྱི་དེང་སང་ད་རེས་ད་ཨ་རི་གི་ཁོང་ཕལ་ཆེ་བ་དུ་ད་རེས་གཅིག་གི་རྐུབ་ཀྱི་སྐོབ་དོན་ལོ་ཞང་ཨ་ཞག་སོང་ནི་ཟེར་རེད་དེ་ཡིན་དུས་ད་རེས་ད་ཁོའུ་གི་སློབ་མ་ད་རེས་ཐ་ཁི་པོ་སི་གི་ནས་སྐྱེ་བ་སྔ་ཕྱི་གི་རྣམ་གཞག་ཐམས་ཅད་དུ་ཕྱོགས་གཅིག་ཏུ་བསྒྲིགས་ཡོད་ནོ་དུས་ད་རེས་དེང་སང་ཡི་གེ་ཧ་ཅང་ད་རེས་ནུབ་ཕྱོགས་ནའང་གྲགས་ཆེ་བ་རེད

གཙོ་བོ་ད་རེས་ཀྱི་ད་ཚད་མ་གི་ནང་གི་ནས་ནི་རིགས་པ་གི་འགྲུབ་ནི་ཡིན་ན་འདི་མི་འགྲུབ་ཀྱི་ཟིག་ཅི་ག་ཡིན་ནི་མ་རེད་དེ་ཡིན་ན་ཁྱེད་རྣམ་པ་ཚོས་རང་རང་གི་རྟོག་པ་དེ་མོ་ཡོད་ནི་ཡིན་ན་ད་རེས་ཀྱི་དེང་སང་དགོན་པ་གི་བླ་མ་ཐམས་ཅད་དང་ནི་ཁྱད་པར་དུ་ཡང་གྲྭ་བ་ཐམས་ཅད་དང་རྩོད་པ་ཞིག་གི་སྤྱན་གཟིགས་ན་ད་རེས་ང་ངོ་མ་ད་རེས་ཀྱི་སྐྱིད་ཀྱི་ཧ་ཐོ་ནས་ཁྱེར་འོང་འདྲེ་ཆི་རེད་ཟེར་ན་ད་ཁྱོད་ད་རེས་དགོན་པའི་ནང་སོང་ངོ་ད་ནི་དགོན་པ་གི་གྲྭ་བ་གི་རྩོད་པ་རྩོད་དགོས་ཏེ་དེ་ནས་ཁྱོད་བུད་མེད་ཡིན་ན་འདྲ་གི་ད་རེས་ཀྱི། སྐྱེས་པ་ཡིན་ན་འདྲ་སུ་ཡིན་ན་ངས་དེ་རིང་སྐྱེ་བ་སྔ་ཕྱི་ཁས་ལེན་ནི་མིན་འདི་ཡག་གི་ཆ་ག་ཁྱིར་ཆི་གའི་སྔགས་གཅིག་མོང་ད་ནི་ཁྱི་ཆོག་ག་ཁྱི་ཟིག་ཟེར་གྱི་ཡོད་ད་རེད་ཁྱི་ཆོག་ག་སྐྱེ་བ་སྔ་ཕྱི་ལེན་ཁྱི་ཆི་ཟིག་འོ་ཟེར་ཡིག་ད་ནི་དེ་གཅིག་ཤོད་ད་བུད་མེད་ཡིན་ན་འདྲ་གི་སྐྱེས་པ་ཡིན་ན་འདྲ་གི་དེ་དུས་རིམ་པ་བཞིན་དུ་རིགས་པ་མང་བོ་ཟིག་དུས་ཁྱེད་རང་ད་ང་ཆི་གའི་ལན་མ་ཐེབས་ནས་བཟུང་དེ་ད་རེས་ཁས་མི་ལེན་ཀ་མེད་དུ་གྱུར་འགྱུར་འདྲེ་དེ་ཡིན་ན་འདི་ད་ད་ད་རུང་ཡང་འོ་སྐོལ་སློབ་མ་ཐམས་ཅད་ཀྱི་ཞིབ་འཇུག་བྱས་ད་ནི་དེ་གི་གཅིག་ཞིབ་ཏུ་འདས་ད་རེས་བསམ་བློ་གཏོང་རྒྱུ་ནི་ཧ་ཅང་གལ་ཆེན་པོ་རེད།

ཚད་མ་གི་རྣམ་འགྲེལ་གྱི་ལེའུ་དང་བོ་དང། དེ་བཞིན་དུ་ནི་ད་རེས་ཚད་མ་རིགས་གཏེར་གྱི་ལེའུ་བརྒྱད་པ། འདི་ཆ་གི་སྐབས་ན་ཞིབ་མོ་ད་རེས་བཤད་ཡོད་ནི་རེད། དེ་ཡིན་ན་ད་རེས་ཀྱི་དངོས་པོ་གང་དང་གང་ཡིན་ན་ར་ནི་ཁྱུང་གི་མཚན་ཉིད་བརྩེགས་འདུག་ཅི་སྟེ་མཚན་ཉིད་འདི་ད་རེས་དངོས་པོ་གཅིག་དང་གཉིས་དེ་མོ་སྟེང་འཇོག་ནི་མ་རེད་དཔེར་ན་མི་ཡིན་ན་སྨྲ་ཤེས་དོན་གོ་མི་ཡི་མཚན་ཉིད་ཅི་འདྲའི་དང་ཡིན་ན་ཡང་ནི་ད་ད་རེས་མི་ལྐུགས་པ་མི་མ་ཡིན་པར་ཐལ་དང་མི་སྐྱེས་མ་ཐག་ཏུ་ད་རེས་མི་མ་ཡིན་པར་ཐལ་ཟེར་ནས་ན་དེས་ད་རེས་ཀྱི་སྐྱོན་གྱི་ཡོང་ནི་མ་རེད་ཆི་རེད་ཟེར་ན་མཚན་ཉིད་འདི་ད་རེས་རིགས་ཀི་སྟེང་བཞག་ནི་རེད་རིགས་ཀི་སྟེང་བཞག་ནི་རེད་རིགས་ཀི་སྟེང་ཁྱབ་ནི་འོ་དི་གི་ད་རེས་ཡོམ་ཚོམ་བཤད་ལ་དི་གི་ཁྱབ་ཡོད་ནི་རེད་དི་ཡིན་ནི་ཡིན་ན་ད་རེས་ཚ་ཞིང་སྲེག་པ་མེ་གི་མཚན་ཉིད་ཡིན་ན་ར་ནི་དི་གི་བཞང་གི་ད་རེས་ཀི་ཆུ་དང་ནི་འདི་མོ་ཐམས་ཅད་དང་ཚ་ཞིང་སྲེག་པའི་ད་རེས་ཀི་བྱེད་ལས་ཡོད་ན་ར་ནི་དེའི་རིགས་སུ་གཏོགས་པ་མ་ཡིན་པའི་ཕྱིར་ན་ནི་དེ་དག་ཐམས་ཅད་ད་ད་རེས་ཀི་སྐྱོན་ཡོད་ནི་མ་རེད

呃， 对刊布衷心的感谢和最诚挚的祝福。 然而呢， 美好的时光总是短暂的。 呃， 但我相信在座的每一位同学呢， 今天也不会忘记今天这个特别而难忘的下午。 呃， 最后， 请允许我代表在座的每一位同学对刊布说一声 ：“ 刊布， 你辛苦了。 ” 最后呢， 呃， 我们全体同学站着欢送刊布。